གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོ་མཆུ་ཟླའི་ཚེས་པ་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བདུན་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་མགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ངོས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཐོག་གི་ཚོགས་ཆུང་ངམ CECC ཡི་ཚོགས་གཙོ་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི Chris Smith མཆོག་དང་རྒྱ་གར་བྱང་ཕྱོགས་ཇམ་མུ་དང་ཀཱ་ཤི་མིར་དེ་བཞིན་ལ་དྭགས་ཁུལ་གྱི་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibet Sahyog Manch ཞེས་པ་དེ་བཞིན་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་ཉམས་ཞིབ་པ་དང་རྒྱ་ནག་མི་མང་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ William Lee སོགས་ཀྱིས་རྒྱ་ནག་གཞུང་གིས་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་ནང་ཞི་བའི་སྒོ་ནས་ངོ་རྒོལ་གནང་མཁན་བོད་མི་རྣམས་འཛིན་བཟུང། བཀག་ཉར་བྱས་པར་ངོ་རྒོལ་དྲག་པོ་གནང་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་དང། ཡང་བོད་ནང་བོད་མི་བརྒྱ་དང་ལྔ་བཅུ་ང་བདུན་ལྷག་ནས་སྐུ་ལུས་མེ་མཆོད་ཕུལ་དོན་ཐད་རྒྱ་གཞུང་གི་འགོ་ཁྲིད་ཚོས་དྲི་བ་ཙམ་ཡང་མ་བཏང་བར་ནོར་འཁྲུལ་ཅན་གྱི་སྲིད་བྱུས་བཟུང་སྟེ་དམ་དྲག་བྱེད་ཤུགས་ཆེ་རུ་གཏོང་བཞིན་ཡོད་པས་སྐུ་ལུས་མེ་མཆོད་ཕུལ་ན་དགེ་མཚན་ཡོད་མེད་བོད་ནང་གི་བོད་མི་རྣམས་ཀྱིས་ངེས་པར་དུ་དགོངས་པ་བཞེས་དགོས་སྐོར། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གསུངས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་འདི་ཟླའི་ཚེས་བཅོ་ལྔ་ཉིན་ཨོ་སི་ཀྲེ་ལི་ཡ་སྐུ་ཚབ་དོན་གཅོད་ཀྱི་འགོ་ཁྲིད་འོག་སིད་ནི་ནང་རྒྱ་རིགས་ན་གཞོན་ཉི་ཤུ་ལྷག་འདུ་འཛོམས་ཀྱིས་ན་གཞོན་བོད་རྒྱ་མཛའ་བརྩེ་འབྲེལ་ལམ་ཚོགས་ཡོད་ཅིང་འདུ་འཛོམས་དེའི་སྐོར་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཟླ་བ་བཟང་མོ་ལགས་ལ་གནད་འདྲི་ཞུས་པ་ཞིག་དང། མཇུག་ཏུ་ཐེངས་འདིའི་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་ངམ། CECC། ཡི་ཚོགས་གཙོ་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི Chris Smith མཆོག་ནས་རྒྱ་ནག་གཞུང་གིས་བོད་ཀྱི་ཁམས་སྡེ་དགེ་ཁུལ་ལ་ཆུ་ཤུགས་གློག་འདོན་གསར་རྒྱག་ལས་གཞིས་རྐྱེན་པས་ཁུལ་དེའི་གྲོང་གསེབ་གཉིས་དང་དགོན་པ་ཁག་དྲུག་ལ་གནོད་སྐྱོན་གཏོང་སྲིད་པར་ཞི་བའི་ངོ་རྒོལ་གནང་མཁན་བོད་མི་རྣམས་ལ་དྲག་ཤུགས་ཆེན་པོའི་སྒོ་ནས་འཛིན་བཟུང་བཀག་ཉར་བྱས་པར་སྐྱོན་བརྗོད་ཆེན་པོ་གནང་འདུག་ད་དུང་ཚོགས་གཙོ་མཆོག་གིས་རྒྱ་ནག་གཞུང་ནས་འཛིན་བཟུང་བཀག་ཉར་བྱས་པའི་ས་གནས་བོད་མི་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པ་དང་བོད་མི་རིགས་ཀྱི་རིག་གཞུང་གི་ཤུལ་ལུས་བོད་བརྒྱུད་ནང་བསྟན་གྱི་དགོན་སྡེ་ཁག་ངེས་པར་དུ་སྲུང་སྐྱོབ་བྱེད་དགོས་སྐོར་ཨེག་སི་ཞེས་པའི་སྤྱི་ཚོགས་དྲ་རྒྱའི་ཐོག་སྡེ་དགེ་དབོན་པོ་སྟོད་ཁུལ་གྱི་བོད་མི་རྣམས་རྒྱ་གཞུང་གིས་འཛིན་བཟུང་ཞུ་བཞིན་པའི་སྐུ་པར་དང་བཅས་པ་བཀོད་གནང་འདུག་ཡང་རྒྱ་གར་བྱང་ཕྱོགས་ཇམ་མུ་དང་ཀཱ་ཤི་མིར་དང་ལ་དྭགས་ཁུལ་གྱི་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibet Sahyog Manch ཞེས་པའི་ཚོགས་པའི་ཚོགས་གཙོ Doctor Chering Tandup ལགས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་གྱི་བོད་པའི་དགེ་འདུན་པ་རྣམས་དབུས་པའི་ས་གནས་མི་མང་རྣམས་ཀྱིས་ཁུལ་དེར་རྒྱ་གཞུང་གིས་ཆུ་ཤུགས་གློག་འདོན་གྱི་ལས་གཞིར་ཞི་བའི་ངོ་རྒོལ་གནང་སྐབས་འཛིན་བཟུང་བཀག་ཉར་བྱས་པར་སྐྱོན་བརྗོད་དྲག་པོ་གནང་བ་མ་ཟད་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་བོད་ཀྱི་ཁོར་ཡུག་བཅས་པ་དུས་རྟག་ཏུ་གཏོར་བཤིག་གཏོང་རྒྱུའི་ཀུན་སློང་ངན་པ་ཡོད་སྐོར་སོགས་གསུངས་འདུག་ད་བར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་སྤྱི་འཐུས་ཚོགས་གཙོ་མཆོག་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་དང་ཁ་ན་ཏའི་ཕྱི་སྲིད་ལས་ཁུངས་སོགས་ནས་གོང་ཞུས་གནད་དོན་ལ་སྐྱོན་བརྗོད་དྲག་པོ་གནང་འདུག། ཡང་འགྲོ་བ་མིའི་ཐོབ་ཐང་གནད་དོན་ཐོག་དབྱེ་ཞིབ་པ་དང་ཉམས་ཞིབ་པ་ཞུ་གཏུག་འབྲེལ་མཐུད་པ་དེ་བཞིན་རྒྱ་ནག་མི་མང་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ William Nee ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་གསལ།

ཁོང་རྣམས་ལ་ཉེས་རྡུང་དང་སྡུག་སྦྱོང་མནར་གཅོད་གཏོང་གི་ཡོད་མིན་བཀག་ཉར་བྱས་པ་ཚོས་རང་ཉིད་ཀྱི་བཟའ་བཅའ་མཉམ་དུ་འཁྱེར་ཡོང་དགོས་པའི་བཙན་བཀའ་བཏང་བའི་གནས་ཚུལ་ཐོན་པ་ལྟར་ཁོང་རྣམས་ལ་ལྡང་ངེས་བཞིན་པའི་བཟའ་བཅའ་ཡོད་མིན་ཁོང་ཚོའི་ནང་མི་རྣམས་ལ་ཐུག་འཕྲད་བྱེད་དུ་འཇུག་གི་ཡོད་མིན་ཡང་ཚང་མར་ཐོབ་ཐང་ཡོད་པ་བཞིན་དུ་རང་ཉིད་ཀྱི་འདོད་པ་ཡོད་པའི་ཁྲིམས་རྩོད་པ་དང་འབྲེལ་བ་བྱེད་ཆོག་གི་ཡོད་མིན་ཐ་ན་རྒྱ་ནག་གི་ཁྲིམས་འགལ་ནག་ཉེས་ཀྱི་ཁྲིམས་གཞིའི་འབྲུ་དོན་ལྟར་ཁོང་རྣམས་བཀག་ཉར་བྱས་ཡོད་མེད་སོགས་ཀྱི་གནད་དོན་ཐོག་ལ་སེམས་འཚབ། ཧ་ཅང་ཆེན་པོ་ཡོད་དེ་ལས་ཀྱང་རྒྱ་ནག་གཞུང་གི་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་གྱི་ཆུ་མཛོད་གསར་རྒྱག་གི་ལས་གཞིས་ཤུགས་རྐྱེན་ངན་པ་ཐེབས་སྲིད་པས་མི་མང་དེ་དག་གི་འཚོ་བའི་ཆ་རྐྱེན་ལ་གནོད་སྐྱོན་ཇི་ཐེབས་སྐོར་བསམ་ཞིབ་བྱས་ཡོད་མེད་བོད་མིའི་རིག་གཞུང་གི་ཐོབ་ཐང་གི་གནད་དོན་ལ་ཡང་སེམས་འཚབ་ཆེན་པོ་ཡོད་པ། ས་ཁུལ་འདི་ནང་དུས་རབས་བཅུ་གསུམ་སྐབས་གསར་བཞེངས་ཞུས་པའི་བོད་ཀྱི་དགོན་པ་ཁག་དང་དགོན་པ་འགའ་ཤས་ནང་གནའ་བོའི་ལྡེབས་རིས་མང་པོ་ཡོད་པ་ཁག་ལ་ཡང་ཤུགས་རྐྱེན་ངན་པ་ཐེབས་སྲིད་པ་དང་རྩ་བའི་འདས་པའི་ལོ་བཅུ་ཕྲག་མང་པོའི་རིང་རྒྱ་གཞུང་གིས་དྲག་གནོན་ཤུགས་ཆེ་བྱེད་བཞིན་པའི་རྐྱེན་གྱིས་ས་གནས་བོད་མི་རྣམས་དཀའ་སྡུག་མང་དག་མྱོང་བཞིན་པ་རེད་དེ་འདྲ་སོང་ཙང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པས་སྡེ་དགེ་དབོན་པོ་ས་ཁུལ་ནས་འཛིན་བཟུང་བཀག་ཉར་བྱས་པའི་བོད་མི་རྣམས་ལ་ལྟ་སྐྱོང་ཇི་འདྲ་བྱེད་ཀྱི་ཡོད་མིན་རྒྱ་ནག་གཞུང་ངོས་ནས་ཕྱི་གསལ་ནང་གསལ་བཟོ་དགོས་པ་སྤྱི་དང་ལྷག་དོན་དུ་རྒྱ་གཞུང་གིས་ས་ཁུལ་འདིར་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞིའི་སྐོར་ལ་ཡང་ཕྱི་གསལ་ནང་གསལ་བཟོ་དགོས་པའི་དགོས་འདུན་བཏོན་གྱི་ཡོད་ལ་འཛམ་གླིང་ནང་གི་གཞུང་ཚན་ཁག་དང་འབྲེལ་ཡོད་མི་མང་རྣམས་ཀྱིས་ཀྱང་གནད་དོན་འདིར་དོ་སྣང་བྱེད་པའི་རེ་བ་ཡང་འགྲོ་བ་མིའི་ཐོབ་ཐང་ཚོགས་པས་བྱེད་ཀྱི་ཡོད་སྐོར་གསུངས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་བོད་ནང་བོད་མི་བརྒྱ་དང་ལྔ་བཅུ་ང་བདུན་ལྷག་ནས་སྐུ་ལུས་མེ་མཆོད་ཕུལ་དོན་ཐད་རྒྱ་ནག་གི་འགོ་ཁྲིད་ཚོས་དྲི་བ་ཙམ་ཡང་མ་བཏང་བར་ནོར་འཁྲུལ་ཅན་གྱི་སྲིད་ཇུས་བཟུང་སྟེ་དམ་དྲག་བྱེད་ཤུགས་ཆེ་རུ་གཏོང་གི་ཡོད་པས་ན་སྐུ་ལུས་མེ་མཆོད་ཕུལ་ན་དགེ་མཚན་ཡོད་མེད་བོད་ནང་གི་བོད་མི་རྣམས་ཀྱིས་ངེས་པར་དུ་དགོངས་པ་བཞེས་དགོས་སྐོར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གསུངས་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་འགྲེམས་སྟོན་ཚན་པ་ནས་གོ་སྒྲིག་གནང་སྟེ་བོད་ནང་རང་ལུས་མེར་སྲེག་དང་འབྲེལ་བ་གི་སྐོར་སྐྱོད་འགྲེམས་སྟོན་ཞིག་སྤྱི་ཟླ་གཉིས་པ་གི་ཚེས་པ་ཉེར་བདུན་ནས་སྤྱི་ཟླ་གསུམ་པ་གི་ཚེས་པ་བརྒྱད་ཀྱི་བར་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གནང་གི་ཡོད་པ་དེ། བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ནས་དབུ་འབྱེད་གནང་སྐབས། ཁོང་གིས་ཤེས་རྟོགས་ཡོད་པ་བོད་ནང་བོད་མི་བརྒྱ་དང་ལྔ་བཅུ་ང་བདུན་ནས་སྐུ་ལུས་མེ་མཆོད་དུ་ཕུལ་དོན་གྱི་ཐད། རྒྱ་ནག་གི་འགོ་ཁྲིད་ཚོས་དྲི་བ་ཙམ་ཡང་མི་གཏོང་བར། ནོར་འཁྲུལ་གྱི་སྲིད་བྱུས་བཟུང་སྟེ་དམ་བསྒྲགས་ཆེ་རུ་གཏོང་གི་ཡོད་པས། སྐུ་ལུས་མེ་མཆོད་དུ་ཕུལ་ན་དགེ་མཚན་ཡོད་མེད་ཀྱི་ཐད་དུ་བོད་ནང་གི་བོད་མི་ཚོ་གིས་ངེས་པར་དགོངས་པ་བཞེས་དགོས་འདུག་ཅེས་གསལ་སྟོན་གནང་གི་འདུག།
ཡིན་པ་ཡིན་ནས་འདིས་ནུས་པ་ག་ཚོད་ཐོན་གྱི་རེད་དང་མ་རེད་ཞེས་འབྱོར་བ་དེ་ལ་དྲི་བ་ཅིག་ཏན་ཏན་རེད་གང་ཞེ་ན་ང་ཚོའི་གི་ཞུ་འབོད་བྱེད་ས་དེ་མཁྲེགས་བཟུང་ཅན་གྱི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འགོ་ཁྲིད་དེ་གས་ཆགས་བསྡད་ཡོད་རེད་པ་དེ་གས་ཀྱི་བོད་མི་རིགས་ཀྱི་བརྒྱ་དང་ལྔ་བཅུ་ང་བདུན་གི་ཤེས་རྟོགས་ཡོད་པ་དེ་གས་ཀྱི་སྐུ་ལུས་མེ་མཆོད་ཕུལ་བ་དེ་ལ་ཡ་ཨ་ནི་བ་ག་སོགས་རེད་ད། དེ་ག་རེ་བྱས་ནས་ཕུལ་གྱི་ཡོད་མེད་ཀྱི་དྲི་བ་ཅི་ཡང་མ་བཏང་བའི་ཐོག་ནས་ཁོང་ཚོ་ག་རེ་བྱས་ནས་ཕུལ་གྱི་ཡོད་པའི་ནོར་འཁྲུལ་ཅན་གྱི་སྲིད་བྱུས་དེ་ད་དུང་དམ་དྲག་ཆེ་རུ་བཏང་དུས་ཙང་ནས་ཨ་ང་ཚོས་དེ་ཕུལ་ནས་དགེ་མཚན་འདུག་དང་མི་འདུག་གི་ང་རང་ཚོའི་བོད་མི་བོད་ལ་ཡོད་པའི་བོད་མི་ཚོས་ཀྱི་ངེས་པར་དུ་དགོངས་བཞེས་གནང་བྱས་བྱས་བོད་མི་གཅིག་བཞུགས་པ་ཡིན་ནས་ཀྱི་ཨ་ནི་བོད་མི་རིགས་ཀྱི་འཐབ་རྩོད་ལ་ཡར་ཕན་ཐོགས་མཁན་ཞིག་ང་ཚོའི་ཀྱི་མེད་པ་ཆགས་ཀྱི་ཡོད་དུས་ཙང་ནས་དུས་ཚོད་ཐོག་ལ་ངེས་པར་དུ་ངས་དགོངས་པ་བཞེས་དགོས་རེད་བསམ་གྱི་འདུག། ཡང་ཁོང་གིས་དམངས་གཙོ་དང་རང་དབང་གི་རྒྱལ་ཁབ་དེ་འདྲ་གི་ནང་དུའང་རང་ལུས་མེར་སྲེག་ཡོང་གི་ཡོད་ནའང། ཁྱད་པར་ནི་རང་དབང་རྒྱལ་ཁབ་ཁག་གི་ནང་རང་ལུས་མེར་སྲེག་མིན་པ་གི་ཐོག་ནས་ཞུ་འབོད་ཀྱི་གོ་སྐབས་ཤིག་ཡོད་པ་དང་བོད་ལ་ཆ་བཞག་ན་སྲིད་བྱུས་ཅི་ཙམ་ནོར་འཁྲུལ་ཡོད་ཀྱང་ཞུ་འབོད་དེ་གསལ་བཤད་དུ་བྱེད་ས་མེད་པས། སོ་སོའི་སྐུ་ལུས་མེར་སྲེག་གིས་འཛམ་གླིང་གིས་མཁྱེན་རྟོགས་ཡོད་པ་བཟོ་དགོས་པ་དེ་ཧ་ཅང་འུ་ཐུག་གི་གནས་སྟངས་ཤིག་དང། གཞན་ལ་འཁོན་འཛིན་མེད་པའི་འཚེ་མེད་ཞི་བའི་ཐབས་ལམ་ཞིག་ཀྱང་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། སྲིད་ཇུས་ག་འདྲའི་ཅིག་ནོར་འཁྲུལ་ཅན་ཡིན་པ་ཡིན་ན་སྲིད་ཇུས་དེ་ལ་ཡང་ང་ངོས་ལེན་མེད་དེ་ནོར་འཁྲུལ་དེ་འདྲ་རེད་ཤག་ཟེར་རྒྱུ་མཚན་གསལ་བཤད་བྱེད་ས་མེད་དུས་ཙ་ནས་ད་དེའི་གི་ཐོག་ནས་སོ་སོའི་ལུས་དེ་མེར་སྲེག་བཏང་བྱས་བྱས་ནས་ཨ་ནི་ཅིག་འཛམ་བུ་གླིང་མཁྱེན་རྟོགས་ཡོད་པ་བཟོ་དགོས་ཡས་དེ་ད་ཁོ་ཚོའི་གི་ཁ་ཨ་ཆད་འུ་ཐུག་པའི་གི་གནས་སྟངས་ཅིག་ཆགས་གི་ཡོད་རེད་ངས་འགྲེལ་བཤད་དེ་རྒྱབ་གི་ཡོད་དེ་ཙམ་མ་ཡིན་པའི་གི་དེ། འཚེ་མེད་ཞི་བའི་ཀྱི་ཐབས་ལམ་ཅིག་ཆགས་གི་ཡོད་གང་ཡིན་ཟེར་ན་དེ་གཞན་ལ་འཁོན་འཛིན་མེད་པའི་ཐོག་ནས་ཨ་ནི་ང་རའི་ལུས་དེ་ང་ལ་བདག་གི་ཡོད་ངའི་ལུས་དེ་ངས་བོད་སྤྱི་པའི་དོན་དག་ཕུལ་ཡས་དེ་ལས་ལྷག་པའི་ཀྱི་ཨ་ནི་ཞི་བའི་ཀྱི་ཁ་སོ་ར་བློས་བཏང་ཅིག་དེ་ལས་ཆེ་བ་ཅིག་ཡོང་སྲིད་ཀྱི་མ་རེད་ཅེས་ངས་དེ་ཞུ་གི་ཡོད། བོད་ཀྱི་འགྲེམས་སྟོན་ཚན་པའི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས། འགྲེམས་སྟོན་འདི་ནི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ཙམ་དུ་མ་ཟད། གངས་སྐྱིད་ཀྱི་དུས་ཐུང་འགྲེམས་སྟོན་གནང་སར་ཡང་ཟླ་བ་གཉིས་ལྷག་གི་རིང་འགྲེམས་སྟོན་གནང་འཆར་ཡོད་པ་དང། སྤྱི་ལོ་ཉིས་སྟོང་དགུ་ལོ་གི་ཟླ་བ་གཉིས་པ་གི་ཚེས་པ་ཉེར་བདུན་གྱི་ཉི་མ་རྔ་བ་ཀིརྟི་དགོན་པ་གི་དགེ་འདུན་པ་བཀྲ་བྷེ་ལགས་ནས་རང་ལུས་མེར་བསྲེགས་ཀྱི་ལས་འགུལ་དེ་འགོ་བཙུགས་ཡོད་པས། དེ་ནས་ད་བར་ལོ་བཅོ་ལྔ་འཁོར་བར་སྲུང་བརྩི་དང་ཆབས་ཅིག་དུས་ཡུན་དེའི་རིང་རང་སྲེག་བྱུང་དོན་འདིའི་གནས་བབ་ངོ་སྤྲོད་འབོད་སྐུལ་གྱི་ཆེད་དེ་འགྲེམས་སྟོན་འདི་གནང་གི་ཡོད་པ་དང། བོད་མིའི་སྒྲིག་འཛུགས་ཀྱི་གྲངས་ཐོ་བརྒྱ་དང་ལྔ་བཅུ་ང་བདུན་གྱི་ནང་ནས་བརྒྱ་དང་སུམ་ཅུ་སོ་དྲུག་འདས་གྲོངས་སུ་སོང་བ་དང། ལྷག་མ་རྣམས་གར་སོང་ཆ་མེད་དུ་གྱུར་པ་དང་ཁོང་ཚོའི་འབོད་སྒྲ་ཚིག་གཉིས་ནི། གོང་ས་མཆོག་གི་བོད་ནང་གདན་འདྲེན་ཞུ་དགོས་པ་དང་བོད་ནང་གཞི་རྩའི་རང་དབང་མེད་པ་བཅས་ཡིན་པ་གི་སྐོར་དེ་ངོ་སྤྲོད་གནང་གི་འདུག།
ཁོ་རང་ཚོ་ལུས་བསྲེགས་པའི་སྐབས་སུ་ཡིན་པ་ཡིན་ན་ཡང་ཁོ་རང་ཚོ་གི་ད་ག་ཞུ་དགོས་རེད་འབོད་སྒྲ་གཙོ་བོ་གཉིས་འདྲ་བོ་ཆགས་བསྡད་ཀྱི་འདུག་གཅིག་དེ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མགྱོགས་ནས་མྱུར་དུ་བོད་ནང་ལ་གདན་འདྲེན་ཞུ་ཡས་བྱས། འདི་འབོད་སྒྲ་དང་པོ་དེ་བྱས་འབོད་སྒྲ་གཉིས་པ་འདི་བོད་ནང་ལོགས་ལ། གཞི་རྩའི་གི་རང་དབང་ཅིག་མི་འདུག། དམིགས་བསལ་སྨྲ་བརྗོད་རང་དབང་མི་འདུག། སྨྲ་བརྗོད་རང་དབང་མེད་པའི་རྐྱེན་བྱས་བྱས་ཨ་ནི་ད་ལྟ་སྐུ་ལུས་མེ་མཆོད་བརྒྱ་དང་ལྔ་བཅུ་ང་བདུན་ཆགས་པ་ཡིན་པ་ཡིན་ན་ཡང་འཛམ་གླིང་གི་སྡིངས་ཆ་ནང་ལོགས་ལ། གཅིག་ག་ཞུ་དགོས་རེད། འབུད་རྒྱག་ཐེབས་མ་ཐུབ་པའི་དེ་འདྲའི་གཅིག་གི་གནས་བབ་ཅིག་ཆགས་བསྡད་ཀྱི་འདུག་དེ་འདྲ་ཡིན་མདོག་གོ་ཏུ་ང་ཚོ་དེ་རང་དབང་ལུང་པ་ལ་ཡོད་དུས་ང་ཚོ་འདི་གང་ཐུབ་ཐུབ་འདྲ་པོ་ཅིག་ང་ཚོས་ཀྱིས་མི་དམངས་ལ་འགྲེམས་སྤེལ་ཞུ་ཐུབ་ཆེད་དམིགས་བསལ་ང་ཚོས་ཀྱིས་ད་ལྟའི་ཀྱི་དུས་ཐུང་སྐོར་སྐྱོད་འགྲེམས་སྟོན་འདྲ་པོ་བྱེད་པ་ཡིན་ན་སྐད་ཡིག་གསུམ་ནང་ལ་བྱས་བསྡད་ཡོད། ཉེ་བའི་ཆར་འདི་ག་ཨེ་ཤ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་ཤེས་རྟོགས་བྱུང་བ་གི་ནང།
བོད་ནང་སྤྱི་ལོ་ཉིས་སྟོང་བཅུ་གཅིག་གི་ལོར་རང་ལུས་མེར་བསྲེགས་གནང་མཁན་རྔ་བ་ཀིར་ཏི་དགོན་པ་གི་དགེ་འདུན་པ་བློ་བཟང་དཀོན་མཆོག་དང་བློ་བཟང་སྐལ་བཟང་ལགས་རྣམ་གཉིས། རྒྱ་ནག་གཞུང་གིས་ལོ་བདུན་རེ་ལ་བཙོན་ཁང་དུ་བཅུག་སྟེ་སྤྱི་ལོ་ཉིས་སྟོང་བཅུ་བདུན་གི་ལོར་གློད་གྲོལ་བཏང་ཡོད་ནའང། དཔར་གྱི་ངོས་སུ་བལྟས་ན་སྐུ་ལུས་ལ་རྨ་ཤུལ་ཧ་ཅང་ཚབས་ཆེན་ཡོད་པ་དང། གཟུགས་གཞི་འཕྲོད་བསྟེན་གྱི་གནས་སྟངས་གསལ་ཆ་མེད་ནའང། ཁོང་གཉིས་ཀ་མུ་མཐུད་དུ་རྔ་བ་ཀིར་ཏིའི་དགོན་ཆེན་དུ་སློབ་གཉེར་གནང་བཞིན་བཞུགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
འདི་ཟླའི་ཚེས་བཅོ་ལྔ་ཉིན་ཨོས་ཏྲེ་ལི་ཡའི་སྐུ་ཚབ་དོན་གཅོད་ཁང་གི་འགོ་ཁྲིད་འོག་སིད་ནི་ནང་རྒྱ་རིགས་ན་གཞོན་ཉི་ཤུ་ལྷག་འདུ་འཛོམས་ཀྱིས་ན་གཞོན་བོད་རྒྱ་མཛའ་བརྩེའི་འབྲེལ་ལམ་ཚོགས་ཡོད་ཅིང་འདུ་འཛོམས་འདིའི་སྐོར་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཟླ་བ་བཟང་མོ་ལགས་སུ་ཡེ་ཤེས་ཟླ་བ་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
འདི་ཚེས་ཉི་ཤུ་རྩ་ལྔ་ཉིན་ཨོ་སི་ཀྲི་ལི་ཡ་སྐུ་ཚབ་དོན་གཅོད་ཁང་གི་གོ་སྒྲིག་འོག་ན་གཞོན་བོད་རྒྱ་མཛའ་བརྩེ་འབྲེལ་ལམ་ཞེས་པ་ཞིག་ཏུ་བསྐོང་ཚོགས་གནང་འདུག་ད་མཛའ་བརྩེ་འབྲེལ་ལམ་གྱི་འདུ་འཛོམས་དེའི་སྟེང་ལ་རྒྱ་རིགས་གཞོན་སྐྱེས་ཉི་ཤུ་ལྷག་ཙམ་གཅིག་ཏུ་མཉམ་ཞུགས་གནང་ཤག་མང་ཆེ་བ་རྒྱ་ནག་སྐམ་ས་ཆེན་མོ་ནས་ཡིན་པ་དང་ད་ལྟའི་ཆར་ད་ཨོ་སི་ཀྲི་ལི་ཡའི་མཐོ་སློབ་ནང་ལོགས་ལ་འགྲིམ་བཞིན་པ་བྱས་དེ་བཞིན་གྱི་ཧོང་ཀོང་དང་ཐའེ་ཝན་སོགས་ནས་ཁྱོན་རྒྱ་རིགས་ཉི་ཤུ་ལྷག་ཙམ་གཅིག་ཏུ་མཉམ་ཞུགས་གནང་ཤག་དེའི་ཐོག་ལ་ཨ་ནི་ཨོ་སི་ཀྲི་ལི་ཡ་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཟླ་བ་བཟང་མོ་ལགས་མཉམ་ཞུགས་གནང་ཡོད་དུས། ཨ་ནི་དེ་རིང་ང་ཚོ་ཟླ་བ་བཟང་མོ་ལགས་དང་ལྷན་དུ་ཨ་ནི་འདུ་འཛོམས་དེའི་སྤྱི་ཡོངས་ཀྱི་གནས་སྟངས་ག་འདྲས་བྱུང་ཡོད་མེད་ཐད་ང་ཚོ་བཀའ་འདྲི་ཞུ་གི་ཡིན། ཟླ་བ་བཟང་མོ་ལགས་ཐོག་མར་ད་རེས་ད་ན་གཞོན་བོད་རྒྱ་ད་མཛའ་བརྩེ་འབྲེལ་ལམ་ཟེར་དེའི་ཐོག་ལ་རྒྱ་རིགས་གཞོན་སྐྱེས་ཉི་ཤུ་ལྷག་ཙམ་གཅིག་ཏུ་མཉམ་ཞུགས་གནང་ཤག་ཁོ་རང་ཚོས་ད་ཅིག་བོད་དོན་ལ་གཟིགས་ཕྱོགས་དེ་ག་འདྲས་འགྲོ་བཞིན་ནོ་འདི་ངོ་སྤྲོད་གནང་རོགས་གྱིས།
ལགས་འོང་དང་ཐོག་ཨོ་སི་ཀྲི་ལི་ཡ་ཁུལ་གྱི་རྒྱ་བོད་འབྲེལ་ལམ་ཐོག་ལ་ཅིག་བལྟས་ན་བརྒྱད་ཅུའི་ནང་ལོགས་ལ་ཚུར་ཨོ་སི་ཀྲི་ལི་ཡ་ལ་ཡོང་མཁན་གྱི་རྒྱ་རིགས་ནང་ལོགས་ནས་བོད་དོན་ལ་རྒྱབ་སྐྱོར་གོ་རྟོགས་དང་དེ་བཞིན་སྐུ་མདུན་གྱི་དབུ་མའི་ལམ་གྱི་སྲིད་བྱུས་ཐོག་ལ་ཡང་གོ་རྟོགས་གཏིང་ཟབ་པོ་ཡོད་མཁན་རྐྱང་རེད་ད་ཡིན་ནའི་དགུ་བཅུ་ལོ་དང་ཉིས་སྟོང་ལོ་ནས་སྐྱེ་འགྱུར་གྱི་གཞོན་སྐྱེས་དང་དེ་ཕྱིས་སུ་ནི་འདིར་ལ། སློབ་སྦྱོང་བྱེད་གར་སླེབས་མཁན་གྱི་གཞོན་སྐྱེས་ཁྲོད་ལ་ཨ་ནི་གོ་རྟོགས་དེ་ཇེ་ཞན་འགྲོ་ཡོད་པ་དེ་མངོན་གསལ་རེད་དེ་ཡིན་དུས་ཙམ་པ་ད་རེས་ང་ཚོས་གནས་སྟངས་དེ་འདྲའི་ཞིག་གི་འོག་ལ་དམིགས་བསལ་གཞོན་སྐྱེས་ལ་དམིགས་བྱས་ཨ་ནི་གཞོན་སྐྱེས་གཞོན་སྐྱེས་ནང་ཁུལ་འབྲེལ་ལམ་ཅིག་བཟོས་བྱས་ཐོག་མ་རིག་གཞུང་གི་ཁྲོད་ནས་རེད་བ། ལོ་རྒྱུས་ལ་ཕར་ཕྱི་ལྟ་དང་ཨ་ནི་ལོ་རྒྱུས་ཀྱི་ཁྲོད་ནས་ད་ལྟའི་རྒྱ་བོད་ཀྱི་འབྲེལ་ལམ་ཐོག་ལ་ཨ་ནི་དཔྱད་ཞིབ་བྱེད་ཡ་དེ་འདྲ་ཅིག་དམིགས་བྱས་ཨ་ནི་ལས་འགུལ་སྤེལ་བ་ཅིག་རེད། ཟླ་བཟང་ལགས་ངས་བཀའ་འདྲི་ཞུ་ཡ་གཉིས་པ་དེ་པར་རིས་ནང་ལོགས་ལ་ད་ཅིག་རྒྱ་རིགས་གཞོན་སྐྱེས་ཁ་ཤས་ཅིག་གིས་གདོང་དེ་ཏོག་ཙམ་བཀག་གནང་ཤག་ཁོ་རང་ཚོ་རྒྱ་ནག་སྐམ་ས་ཆེན་མོ་རང་ནས་ཕེབས་པའི་གི་རྒྱ་རིགས་གཞོན་སྐྱེས་ཆགས་ཀྱི་ཡོད་རེད་པས་ག་འདྲ་ཡིན་ན།
དེ་མཉམ་ཞུགས་བྱེད་མཁན་གྱི་རྒྱ་རིགས་མང་པོ་ཅིག་གི་གདོང་ང་ཚོ་གིས་ཏོག་ཙམ་ཨ་ནི་མི་གསལ་བ་དེ་འདྲ་ཅིག་བཟོས་ཡོད་རེད་དེའི་རྒྱུ་རྐྱེན་དེ་ཁོ་རང་ཚོ་མང་ཆེ་སྐམ་ས་ཆེན་མོ་ནས་རེད་ལ་ཐའེ་ཝན་དང་ཧོང་ཀོང་ནས་ཕེབས་མཁན་ཡོད་རེད་དེ་ཡིན་དུས་ཁོ་རང་ཚོ་ད་ལྟ་མུ་མཐུད་ནས་མཐོ་སློབ་ནང་ལ་ཨ་ནི་རིམ་པ་མ་འདྲ་བྱས་ནས་སློབ་སྦྱོང་བྱེད་བཞིན་པ་རེད་ཤག། ཟླ་བ་བཟང་མོ་ལགས་ངས་དྲི་བ་མཐའ་མ་དེ་འདི་ཡིན་ད་ད་ལྟ་རྒྱ་རིགས་གཞོན་སྐྱེས་ཉི་ཤུ་ལྷག་ཙམ་གཅིག་ཏུ་འདུ་འཛོམས་གནང་ཡོད་རེད་ཕན་ཚུན་བཀའ་མོལ་གནང་པའི་སྐབས་སུ། ཁོ་རང་ཚོས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་བཞེས་ཕྱོགས་རེད་ལྷག་པར་དུ་ད་དབུ་མའི་ལམ་གྱི་སྲིད་བྱུས་དང་སྲིད་བྱུས་རེད་དེ་བཞིན་གྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དེ་ཚོའི་ཐོག་ལ་ཁོ་རང་ཚོ་དེ་སྔ་གོ་ཐོས་བྱུང་མྱོང་འདུག་གས། ཡང་དེ་ལ་ཡང་ཁོ་རང་ཚོའི་ངོས་གཟིགས་ཚུལ་ག་འདྲས་འདུག་ལགས། ཁ་སང་གི་ཚོགས་འདུ་ཁྲོད་ནས་མང་ཤོས་གླེང་རྒྱུ་དེ་གཙོ་བོ་ད་རྒྱལ་བ་རིན་པོ་ཆེའི་ཕྱོགས་ནས་ཨ་ནི་རྒྱུན་གཏན་ནས་ནི་རྒྱ་བོད་ཀྱི་དཀའ་རྙོག་དེ་གཙོ་བོ་ཞི་བའི་ཐོག་ནས་གྲོས་མོལ་ཐོག་ནས་སེལ་ཐབས་བྱ་བ་དེ་མཐར་ཐུག་གི་ལམ་ཁ་ཡིན་གཅིག་གསུངས་པ་འོ་དེ་འདྲས་གཅིག་གླེང་བསྡད་ཡོད་རེད་དེ་ཡིན་དུས་ཨ། ཚོང་དོན་གྱི་ད་འགོ་འཛུགས་ནས་ད་མཇུག་བར་དུ་དེ་འབྲེལ་གྱི་ད་སྐད་ཆ་དེ་མང་ཆེ་བ་གཅིག་གླེང་ཡོང་དུས་ཚན་པ་གཉིས་གཞོན་སྐྱེས་ཁོ་རང་ཚོ་ཡིན་ཉིད་ལས་སྐུ་མདུན་ཐོག་ལ་ཡང་ད་ཕྱོགས་དེ་ཏོག་ཙི་ག་འདྲ་ཞིག་རེད་གསལ་བོ་མི་འདུག་དེ་ཡིན་ཉིད་ལས་ད་ཕྱོགས་དེ་ཡང་རྒྱ་ནག་གི་འཁྱོག་བཤད
ད་ཤེས་མགྱོགས་ཀྱི་དེ་འདྲ་ཞིག་ཡང་མ་ཡིན་པ་དེ་གསལ་བོ་རེ་བོ་ཅིག་རེད་ཤག་ལ། ལགས་སོ་ཟླ་བསམ་ལགས་དེ་རིང་ང་ཚོ་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ།
ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གོང་འཕེལ་གཏོང་རྒྱུར་ས་གོ་ལའི་མང་མོས་རྒྱབ་སྐྱོར་དང་ཆིག་སྒྲིལ། མཉམ་འབྲེལ་ཤུགས་ཆེ་བ་དགོས་སྐོར་རེས་གཟའ་ཟླ་བའི་ཉིན་འབོད་སྐུལ་བྱས་པ་དང་དུས་མཚུངས་འབྲེལ་ཡོད་ཀྱི་གནད་དོན་ཁག་བེད་སྤྱོད་ལོག་པར་བཏང་སྟེ་རྒྱལ་ཁབ་གཞན་གྱི་ནང་སྲིད་གནད་དོན་ནང་ཐེ་ཇུས་བྱས་ནས་རྒྱ་ནག་གི་ཡར་རྒྱས་ལ་བར་ཆད་གཏོང་ཐབས་བྱེད་ཀྱི་ཡོད་ཚུལ་སྐྱོན་བརྗོད་ཀྱང་བྱས་འདུག་དེ་རིང China Global ཞེས་པའི་རྒྱ་ནག་གཞུང་འབྲེལ་གསར་ལས་ཁང་གིས་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་དམར་ཤོག་ཚོགས་པའི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ཆབ་སྲིད་ལས་ཁང་གི་ཚོགས་མི་དང། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཡང་ཡིན་པ་ཝང་ཡིས་ཁ་སང་རེས་གཟའ་ཟླ་བའི་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་ལྔ་བཅུ་ང་ལྔ་པའི་ཐོག་བྷི་ཌིའོ་བརྙན་པར་བརྒྱུད་ནས་གཏམ་བཤད་བྱེད་སྐབས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གོང་འཕེལ་དང་སྲུང་སྐྱོབ་བྱེད་ཕྱིར་རྒྱལ་སྤྱིའི་སྤྱི་ཚོགས་ཡོངས་ལ་འགན་འཁྲི་གཅིག་མཚུངས་ཡོད་སྐོར་ནན་བརྗོད་བྱས་འདུག་ལ་ད་དུང་ཉེ་བའི་དུས་སུ་པེ་ལི་སི་ཐན་དང་ཨི་སི་རལ་གཉིས་བར་དམག་འཁྲུག་བྱུང་ནས་ཞི་བའི་མི་མང་སུམ་ཁྲི་ལྷག་འཆི་སྐྱོན་བྱུང་བ་དང་མི་མང་ས་ཡ་གཉིས་ལྷག་སྡོད་གནས་མེད་པར་གྱུར་པ་སོགས། དཀའ་རྙོག་དུ་མ་བྱུང་ནས་མིའི་ཚེ་སྲོག་ཤོར་བ་ཁག་གསལ་ཁ་བཏོན་འདུག་ཡང་ཁོ་པས་རང་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གོང་འཕེལ་གཏོང་རྒྱུའི་ལམ་བུ་གདམ་ཀ་བྱས་པ་དེར་འགྲོ་རུ་འཇུག་དགོས་ཚུལ་དང་འཛམ་གླིང་ནང་གི་དཔལ་ཡོན་འདྲ་མིན་སྣ་ཚོགས་ལ་གུས་བརྩི་དང་ཚང་མ་འཐུས་པ་བྱེད་དགོས་པ་སོགས་ཀྱི་འབོད་སྐུལ་ཡང་བྱས་འདུག་ཡང་འགྲོ་བ་མིའི་ཐོབ་ཐང་དེ་བཞིན་བདེ་འཇགས་སྲུང་སྐྱོབ་ལེགས་པ་དང་མཉམ་འབྲེལ་སྒོ་ནས་ཡར་རྒྱས་གོང་འཕེལ་གཏོང་ཐུབ་རྒྱུ་ཡིན་ལུགས་ཀྱི་གལ་གནད་སྐོར་བརྗོད་པ་དང་དུས་མཚུངས་ཕྱོགས་ཕན་ཚུན་གཉིས་ཀར་ཁེ་ཕན་དང

ཡིན་ནའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་གནང་སྐབས་ཉི་ཧོང་དང་ཨ་མི་རི་ཀ། ཁེ་ན་ཌ་དང་འཇར་མ་ནི། ཧྥ་རན་སི་སོགས་རྒྱལ་ཁབ་ཉི་ཤུ་ལྷག་གིས་བོད་དོན་དང་འབྲེལ་བའི་དོན་ཚན་ཉི་ཤུ་རྩ་ལྔ་ཅན་གྱི་རྒྱབ་གཉེར་གནང་ནས་བོད་དོན་གླེང་སློང་གནང་ཡོད་པ་རེད་ལ་སྐབས་དེར་གཙོ་བོ་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་མཚམས་འཇོག་བྱས་ཏེ་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་ཞུ་དགོས་པ་དང་བོད་མིའི་ཐོག་དམ་དྲག་ཆེ་བའི་སྲིད་བྱུས་འཛིན་བཞིན་པ་ཁག་མཚམས་འཇོག་དགོས་པ། རྒྱ་གཞུང་གིས་བོད་ནང་ཆེད་འཛུགས་བྱས་པའི་གཏན་འཇགས་སློབ་གྲྭ་ཁག་སྒོ་བརྒྱབ་དགོས་པ་དང་བོད་པའི་སློབ་ཕྲུག་རྣམས་ལ་རང་གི་མི་རིགས་ཀྱི་སྐད་ཡིག་སློབ་སྦྱོང་བྱེད་དུ་འཇུག་རྒྱུའི་ཐོབ་ཐང་སྤྲོད་དགོས་པ་སོགས་འབོད་སྐུལ་ཡང་གནང་ཡོད་པ་རེད། ཡང་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་བཅའ་བཞུགས་ཨ་མི་རི་ཀའི་གཞུང་ཚབ་ཆེན་མོ Nicholas Burns ལགས་ཀྱིས་རྒྱ་ནག་གཞུང་གིས་ཕྱིའི་རྒྱལ་ཁབ་ཁག་ནས་ཡུལ་དེ་ནང་མ་རྩ་འཇོག་རྒྱུ་དོན་དུ་གཉེར་བཞིན་པ་དང་དུས་མཚུངས་ཕྱི་རྒྱལ་གྱི་ཚོང་ལས་ཁག་དང་མི་སེར་ཚོས་གནས་དུས་རིན་མེད་ཐོག་སྟངས་འཛིན་དོ་དམ་བྱ་རྒྱུ་གཉིས་བར་ཆད་བཞག་ཐེབས་ནས་བསྡད་ཡོད་སྐོར་གསུངས་འདུག་རྒྱ་ནག་ནང་བཅའ་བཞུགས་ཨ་རིའི་གཞུང་ཚབ་ཆེན་མོ Nicholas Burns མཆོག་གིས་རེས་གཟའ་ཉི་མའི་ཉིན་ཨ་རིའི་བརྙན་འཕྲིན་ལས་ཁང CBS ཡི Sixty Minutes འམ་སྐར་མ་དྲུག་ཅུ་ཞེས་པའི་ལེ་ཚན་ཐོག་གསུང་གསལ་ལྟར་ན་རྒྱ་གཞུང་གིས་རྒྱ་ནག་ནང་ཚོང་ལས་གཉེར་བཞིན་པའི་ཨ་རིའི་ཁེ་གཉེར་ལས་ཁང་ཁག་གི་ཐོག་དྲག་གནོན་བྱེད་འགོ་བཙུགས་ནས་ཨ་རིའི་ཁེ་གཉེར་ལས་ཁང་ཁག་གི་ཡིག་ཚང་ཁག་ལ་གློ་བུར་དུ་ཐོབ་འགེབས་བྱས་པ་དང་ཡིག་ཚང་དེ་ཚོའི་ནང་ལས་ཀ་བྱེད་མཁན་རྒྱ་རིགས་ལས་བྱེད་པ་ཚོ་འཛིན་བཟུང་བྱས་སྐོར་གསུངས་འདུག། ཡང་སྦེལ་ཀོབ་གཞིས་ཁོངས་ཀྱི་མི་མང་སྤྱི་དང་ལྷག་པར་དུ་བུ་ཕྲུག་རྣམས་ལ་དགོས་མཁོར་གཟིགས་ནས་སྦེལ་ཀོབ་ལུགས་བསམ་མཉམ་འབྲེལ་ནས་ས་གནས་སུ་ཁྲི་སྲོང་དཔེ་མཛོད་ཁང་གསར་པ་དབུ་འབྱེད་གནང་འདུག་འདིའི་སྐོར་རྒྱ་གར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་གསན་རོགས་གནང། འདི་ག་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་ལུགས་བདེ་གཞིས་ཁོངས་གཉིས་ཀྱི་ནང་ཡོད་པའི་དགོན་སྡེ་ཁག་དང་སློབ་གྲྭ་ཁག་གི་ནང་དཔེ་མཛོད་ཡོད་ན་ཡང་ས་གནས་མི་མང་སྤྱི་དང་ལྷག་པར་དུ་བོད་ཕྲུག་ན་གཞོན་རྣམས་ཀྱི་ཆེད་དུ་དམིགས་ཏེ། སྦེལ་ཀོབ་ལུགས་བསམ་མཉམ་འབྲེལ་འགན་འཛིན་ལྷན་ཚོགས་སྐབས་བཅུ་བདུན་པའི་དགོངས་བཞེད་གཞིར་བཟུང་གིས་ས་གནས་སུ་ཁྲི་སྲོང་དཔེ་མཛོད་ཁང་གསར་རྒྱག་ལེགས་གྲུབ་ཟིན་པ་ལྟར། འདི་ཚེས་ཉི་ཤུ་རྩ་བདུན་ཉིན་སྦེལ་ཀོབ་སེར་སྨད་འོད་གསལ་རིན་པོ་ཆེ་མཆོག་ནས་དཔེ་མཛོད་ཁང་གསར་པར་རབ་གནས་དང་དབུ་འབྱེད་གནང་སོང། སྐབས་དེར་མཛད་སྒོའི་ཐོག་སྦེལ་ཀོབ་ལུགས་བསམ་མཉམ་འབྲེལ་དྲུང་ཆེ་ཐུབ་བསྟན་གྲགས་པ་ལགས་ཀྱིས་དཔེ་མཛོད་ཁང་དེའི་བྱུང་རིམ་ངོ་སྤྲོད་གནང་སོང་ལ། ཁོང་ནས་འདི་ག་རླུང་འཕྲིན་ཁང་ལ་དཔེ་མཛོད་ཁང་དེ་གསར་རྒྱག་གི་དགོས་དམིགས་སྐོར་ལ་འགྲེལ་བརྗོད་འདི་ལྟར་གནང་བྱུང། ད་ནི་སྐབས་བཅུ་བདུན་པའི་འགན་འཛིན་ལྷན་ཚོགས་ཀྱི་སྐབས་དེ་ནས་ཡང་ལོ་འདི་ལྟར་མི་མང་བདེ་སྐྱིད་སླར་གསོ་དང་ལུགས་བསམ་གཉིས་ཀ་ལ་ཡང་སྨན་པའི

དེབ་ཀློག་ཡག་དང་དེ་འདྲའི་གི་གོམས་གཤིས་ཆགས་ཡག་དང་དེ་འདྲའི་ཐོག་ལ་ཡ་དམིགས་ཡུལ་གཙོ་བོ་བཟུང་ཡང་དཔེ་མཛོད་ཁང་དེའི་འགན་འཛིན་ཟླ་མཛེས་ལགས་ཀྱིས་གསུང་ཡག་བྱས་ན། དཔེ་མཛོད་ཁང་དེའི་ནང་བོད་རིགས་སྤྱི་དང་ལྷག་པར་དུ་བོད་ཕྲུག་ཚོར་གཙོ་བོ་དམིགས་ཏེ། དཔེ་དེབ་མཁོ་སྒྲུབ་གནང་བཞིན་ཡོད་པ་དང་དེའི་ནང་གཙོ་བོ་བོད་པའི་ཆོས་དང་རིག་གཞུང་སྐད་ཡིག་དང་ལོ་རྒྱུས། གཞན་ཡང་སྐད་བརྡ་འདྲ་མིན་ཐོག་སྒྲུང་དེབ་སོགས་ཁྱོན་ད་ལྟའི་ཆར་དཔེ་དེབ་བཞི་སྟོང་མ་ཟིན་ཙམ་ཞིག་ཡོད་པ་གསུང་གནང་བྱུང། དེབ་ཡོད་རྒྱུ་ཚང་མ་བོད་པའི་རིག་གཞུང་དང་ཆོས་ལུགས་དང་དེ་འདྲའི་གི་དེ་དེ་ཅུང་མིན་པ་བྱས་སྒྲུང་ད་རེད་བ་སྔ་མ་བོད་ནས་གི་སྔ་མ་ང་ཚོའི་དམངས་ཁྲོད་སྒྲུང་ལབ་པ་རེད་བ་ད་དམངས་ཁྲོད་སྒྲུང་ནས་དེ་འདྲའི་དེབ་དེ་འདྲའི་མང་པོ་ཡོད་རེད་དབྱིན་ཇི་དང་དེ་ནང་བཞིན་ད། དེ་ཨིན་སྐད་དང་བོད་ཡིག་གཉིས་ཀ་ཡོད་རེད་ཧིན་དི་སྐད་ཡོད་རེད་ཧིན་དི་ཡི་སྒྲུང་དེབ་ཡོད་རེད་ཨ་ནི་དེ་ནང་ལ་ཨ་ནི་དེ་ཨིན་སྐད་ཡོད་རེད་དེ་སྒྲུང་དེབ་དེ་ཚོ་མང་ཆེ་དང་ཚང་མ་ད་སྒྲུང་གཅིག་པུ་མིན་པ་བྱས་ད་སྒྲུང་འདི་དེ་ད་ད་དེང་དུས་ཀྱི་ཨ་ནི་གནས་དེ་ཁ་ལག་པ་རེད Social Issues ལ་འོ་འོ་འདི་ལ་འོ་འདི་ལ་འབྲེལ་བ་ཡོད་ཀྱི་སྒྲུང་དེབ་ཡོད་རེད་སྒྲུང་དེབ་མང་ཆེ་བ་ད་ག་རེད་ད
དེ་བཞིན་ཨ་མཛད་སྒོའི་ཐོག་ཚོགས་ཞུགས་གནང་བ་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་བྱིས་པ་གསོ་སྐྱོང་དང་འཚར་ལོངས་ཀྱི་ངེས་སྟོན་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གསུངས་ན། བོད་མིའི་སྤྱི་ཚོགས་ནང་དཔེ་དེབ་ཀློག་རྒྱུའི་གོམས་གཤིས་ཐོག་ཞན་ཆ་ཡོད་དུས་དེ་ལྟ་བུ་མང་ཚོགས་ཁྲོད་དཔེ་མཛོད་དགོས་གལ་ཆེ་ཞིང། ཕ་མ་ཚོས་རང་གི་བུ་ཕྲུག་ཚོར་དཔེ་དེབ་ཀློག་རྒྱུའི་མིག་དཔེ་སྟོན་པའི་ཐོག་ནས། ལམ་སྟོན་གནང་གལ་ཆེ་བ་གསུངས་གནང་གི་འདུག།
དེ་ནི་རེད་མི་རྒན་པ་ཚོ་གི་སྤུ་གུ་ཚོ་ལ་དེབ་ཀློག་གོ་རེད་དེབ་ཀློག་གོ་རེད་དེབ་ཀློག་གོ་རེད་མ་གཏོགས་ཅིག་མི་རྒན་པ་ཚོ་དང་ཕ་མ་ཚོ་སོ་སོ་རང་གི་ངོས་ནས་ཀློག་ཡས་ཀྱི་འབད་བརྩོན་གནང་ཡས་དེ་དཔེ་དཀོན་པོ་རེད་ད་ང་རང་ཉམས་མྱོང་ཐོག་ནས་དུ་བཤད་པ་ཡིན་ན་ད་ཅིག་ད་ང་ཚོ་ད་ལྟ་བོད་པའི་སྤྱི་ཚོགས་ནང་ལ་ཅིག་བསླབ་གྲྭ་ཁག་དེ་ཚོར་ད་དཔེ་མཛོད་ཡག་ཐག་ཆོད་ཡོད་རེད་བ་ད་ཡིན་ནའི་དེ་དཔེ་མཛོད་དེ་ཚོ་སྤུ་གུ་ཚོ་གི་རང་བེད་སྤྱོད་བཏང་ཡ་མ་ཤེས་ཡང་ཅིག་མི་དཀྱུས་མ། དམིགས་བསལ་གྱི་ཕ་མ་ཚོ་ཡིན་པ་ཡིན་ནའི་རེད་ད། མི་རྒན་པ་ཚོ་གི་བེད་སྤྱོད་བཏང་ཡས་མེད་དུས་ད་ད་ལྟ་དཔེར་ན་ཁྲི་སྲོང་དཔེ་མཛོད་འདྲ་བོ་ཅིག་ཡིན་པ་ན་ད་ང་རང་ཚོས་ད་དེ་དུས་གཅིག་བེད་སྤྱོད་ཡག་པོ་ཞིག་བཏང་བ་ཡིན་ན། ཨ་ནི་ང་ཚོ་མི་རྒན་པ་གི་མི་རྒན་པ་ཡིན་ནའི་རེད་ད་ཕ་མ་ཚོ་གི་སྤུ་གུ་ཚོ་ལ་ག་དུས་ནས་དེབ་ཀློག་གོ་རེད་དེབ་ཀློག་གོ་རེད་གལ་ཆེན་པོ་རེད་དེ་མེད་པ་བྱས་ཨ་ཅིག་ཕ་མ་གིས་དེའི་ནང་མཉམ་ཞུགས་བྱས་པ་ཡིན་ན་ང་ཚོ་ཁ་ནས་སྟོང་བཤད་མིན་པ་བྱས་ཨ་ཅིག་དཔེ་སྟོན་ཐུབ་པ་ཡིན་ན་ཨ་དེ་གཅིག་ཕན་ཐོགས་ཡོད་རེད་བསམ་གི་འདུག་ར། དེ་བཞིན་ཨ་མཛད་སྒོའི་ཐོག་རྡ་སྟེང་བོད་ཁྱིམ་རྒྱབ་ལོགས་ལས་སྡེ་ཚན་གྱི་ལས་བྱེད་པ། ཕུན་ཚོགས་རྡོ་རྗེ་ལགས་ནས་དེ་སྔ་ཁོང་ནས་མོན་གྷོ་དང་ཀོ་ལི་གྷལ་གཞིས་ཁོངས་གཉིས་ཀྱི་ནང་དཔེ་མཛོད་བཟོ་རྒྱུའི་གཙོ་བོ་འགན་བཞེས་ཡོད་པ་ལྟར་སྦེལ་ཀོབ་ལུགས་བསམ་མཉམ་འབྲེལ་ཚོགས་གཙོ་པད་མ་བདེ་ལེགས་ལགས་སྤྱི་འཐུས་ལས་ཐོག་སྐབས་གྲོས་ཚོགས་སུ་ས་གནས་ཁག་ཏུ་དཔེ་མཛོད་དགོས་གལ་ཆེ་བའི་དགོངས་འཆར་བཏོན་པ་ལྟར་ཕུན་ཚོགས་རྡོ་རྗེ་ལགས་ནས་ཀྱང་མཉམ་འབྲེལ་ཚོགས་གཙོ་དང་འབྲེལ་བ་བྱུང་བ་བརྒྱུད་རིམ་པས་སྦེལ་ཀོབ་གཞིས་ཁོངས་ཀྱི་ནང་དཔེ་མཛོད་གསར་འཛུགས་ཐུབ་པར་དགའ་ཚོར་དང་སྦྲགས་དཔེ་མཛོད་ཀྱི་ལས་གཞི་དེའི་ཐོག་འབྲེལ་ཡོད་ཚོས་རྒྱབ་སྐྱོར་གནང་གལ་ཆེ་བའི་གཞེན་སྐུལ་གནང་གི་འདུག།
དཔེ་མཛོད་འདི་ད་དངོས་གནས་ཁོ་རང་གཞོན་སྐྱེས་ཀྱི་འཚར་ལོངས་དང་སློབ་སྦྱོང་གི་བརྒྱུད་རིམ་ནང་ལ་རོ། ཁོ་སྤྲོ་སྣང་སྒང་ལ་དེབ་ཀློག་ཡས་ཀྱི་གོམས་གཤིས་སྤུ་གུ་ལ་བསྐྲུན་ཐུབ་ན། ད་འདི་བས་སློབ་སྦྱོང།

ཨ་ནི་ཅིག་ཡང་ཅིག་རྒྱབ་སྐྱོར་བྱེད་མ་ཐུབ་ན་ཡང་སོ་སོའི་སྤུན་ཀྱག་དང། འདི་འདྲའི་ཚ་བོ་ཚ་མོ་འདི་འདྲའི་སྤུ་གུ་ཆུང་ཆུང་གཞིས་ཆགས་ལ་སློབ་སྦྱོང་བྱེད་བཞིན་པ་འདི་ཚོ་ལ་ཡང་དེ་ལ་ཕྱིན་ཆད་དེབ་ཀློག་ཡས་ཀྱི་གོམས་གཤིས་འདི་ཁོང་ཚོ་ལ་བསྐྲུན་ཡའི་ཆེད་དུ་སློབ་གསོ་རྒྱག་ཐུབ་ན་ཨ་འདི་དངོས་གནས་དཔེ་ཁེ་ཕན་ཆེན་པོ་ཞིག་མཐོང་གི་འདུག། སྦེལ་ཀོབ་ལུགས་བསམ་མཉམ་འབྲེལ་གྱི་ཁྲི་སྲོང་དཔེ་མཛོད་ཁང་དེ་གསར་རྒྱག་ཆེད་ཁེ་ན་ཌ་ནང་ཡོད་པའི་བོད་གནས་གསར་གཏོད་ཚོགས་པས་མཐུན་འགྱུར་རྒྱབ་སྐྱོར་གནང་བ་དང། བོད་ཀྱི་ཐེབས་རྩའི་ལས་བྱེད་རྒན་རབས་གཉིས་ནས་དཔེ་མཛོད་ཀྱི་འཛིན་ཆས་དང་དཔེ་དེབ་མི་ཉུང་བ་ཞིག་གིས་སྦྱིན་བདག་གནང་བ་དང། གཞན་ཡང་དབྱིན་ཡུལ་དུ་ཡོད་པའི Help Tibet རོགས་ཚོགས་སོགས་ནས་མཐུན་འགྱུར་རྒྱབ་སྐྱོར་གནང་ཡོད་པ་རེད་འདུག་ལ། ད་ལྟའི་ཆར་སྦེལ་ཀོབ་ལུགས་བསམ་མཉམ་འབྲེལ་གྱི་ཁྱབ་ཁོངས་འོག་ཡོད་པའི་དཔེ་མཛོད་དེའི་འགན་འཛིན་ནམ་ལས་བྱེད་ཅིག་གིས་འཛིན་སྐྱོང་གནང་བཞིན་པ་རེད་འདུག་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བོད་མིའི་གཞིས་ཆགས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་ནང་བལ་ཡུལ་དགེ་ལྡན་ལྷན་ཚོགས་འདི་བཞིན་ཕྱི་ལོ་ཉིས་སྟོང་བརྒྱད་ལོར་གསར་འཛུགས་གནང་བ་ནས་བཟུང། ལྷན་ཚོགས་འདིའི་ཁྱབ་ཁོངས་ཀྱི་དགོན་སྡེ་ཁག་བཅུའི་ནང་ནང་ཆོས་སློབ་གཉེར་སོགས་ཡར་རྒྱས་ཆེན་པོ་ཕྱིན་པ་དང་མི་མང་ཁྲོད་ལ་ཡང་བཟང་ཕྱོགས་ཀྱི་འགྱུར་འགྲོས་ཆེན་པོ་ཕྱིན་པ་དང་འགྲོ་བཞིན་པའི་སྐོར་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་ཀྱི་ལྷན་དུ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་ལས་རིམ་དེའི་ཐོག་ལ་ཉེ་ལམ་བལ་ཡུལ་ནང་ལོགས་ལ་ཡ་ད་ལྟ་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ངོས་ནས་ད་ལོ་འཁོར་གྱི་རྒྱུགས་སྤྲོད

ད་ངེད་ཀྱི་ངོ་སྤྲོད་ད་དེ་དུས་ཀྱི་འདུ་ཤེས་ཡོང་དུ་བཏང་པ་ཡིན་ན་གསལ་བས་ཕྱི་དང་ང་ངའི་སྐྱེས་ཡུལ་དེ་དག་ད་ལྟ་བོད་དང་བལ་ཡུལ་གྱི་ས་མཚམས་ད་ལྟ་ཙུམ་ཟེར་ཟེར་དེ་ཆགས་བསྡད་ཀྱི་ཡོད། ཨ་དེ་ནས་ད་ད་ཅིག་ཐོག་མ་ཨ་ད་ཆུང་ཆུང་སྐབས་ནས་ད་ཅིག་གར་སོང་རེད་ད་ང་ཚོའི་ལུང་པར་ཡ་ད་ཅིག་ཨ་སྐྱབས་རྗེ་འབྲུག་པ་སྐུ་གོང་མ་ཕེབས་ཟེར་ནས་དེ་ནས་དེའི་སྐབས་ནས་བཟུང་སྟེ་ད་ང་ཚོ་ཨ་ནི་ཅིག་ལུང་པའི་གི་ནང་ལ་ཡང་ཨ་ནི་ཅིག་མི་ཚང་གཅིག་ལ་ཡང་སྤུན་གསུམ་ཡོད་པ་ཡིན་ན་སྤུན་གསུམ་གི་དཀྱིལ་དེ་ད་ཆོས་ལ་འཇུག་གི་རེད་ཟེར་བཞིན་ད་ང་ཚོའི་སྔོན་མ་གི་ལུང་པ་རང་གི་ལུགས་སྲོལ་ཟེར་བ་ཞིག་འདུག་ཆགས་བསྡད་ཡོད་རེད། དེའི་ནང་ནས་ད་ང་བུ་དཀྱིལ་མ་འདུག་ཟེར་ཆགས་བྱས་ཏེ་དེ་ནས་ད་ཆུང་ཆུང་ནས་ད་ཆོས་བྱེད་འགྲོ་གི་རེད་ཟེར་བཞིན་ད་ཕ་མས་ཀྱིས་ཨ་ནི་ཅིག་གཅེས་པོ་བྱས་ཉར་བྱས་ནས་ད་འདུག་ཟེར་ནས་ད་རྒྱུན་རིང་པོ་ཅིག་རིང་ལ་འདུག་ཆགས་བསྡད་རེད་དེ་ནས་ད་ང་ལོ་གསུམ་གྱི་རིང་ལོ་གསུམ་ལ་སླེབས་པའི་སྐབས་ལ་ཡ་ད་ནི་སྐྱབས་རྗེ་འབྲུག་པ་རིན་པོ་ཆེ་ལ་ཡ་སྐྲ་ཕུད་ཕུལ། དེའི་རྗེས་ལ་ཡ་ད་ལོ་ཨ་ནི་བཅུ་བཞི་བཅོ་ལྔ་འོ་དེ་འདྲ་ཅིག་སོན་པའི་སྐབས་ལ་ཡ་དེ་ནས་ད་འབྲུག་པ་རིན་འབྲུག་པ་སྐུ་གོང་མའི་གི་ཡང་སྲིད་ད་ལྟ་ད་ལྟ་ཨ་ནི་འཚོ་བཞིན་བཞུགས་བསྡད་པ་ཨ་ནི།

གྲྭ་པ་དགོན་པ་ནས་མ་ཨ་ནི་གཅིག། བཙུན་མ་དགོན་པ་ལ་མ་ཨ་བཞུགས་སྡོད་བྱས་ཨ་ནི་སྡོད་བཞུགས་སྐབས་ལ་ཡག་ད་ཨ་ནི་རིན་པོ་ཆེ་གི་གྲྭ་ས་ལ་ཡག་ཨ་ནི་གཅིག་ཕེབས་ཀྱི་ཡིན་པས་ཟེར་འདུག་བཀའ་ཕེབས་པ་རེད་ཨ་ནི་ཕེབས་པ་ཞུ་ས་ཡིན་ང་ཚོ་ང་ཚོ་སུ་ང་དུ་སུ་གྲོགས་པོ་ཡིན་ཞུས་པ་ཡིན་ཨ་ནི་ངའི་རོགས་པ་ད་ལྟ་ཨ་ནི་ད་ལྟ་དགའ་ལྡན་ཤར་རྩེ་གི་མཁན་པོ་ཆགས་བསྡད་ཡོད་ཆགས་བསྡད་ཁོ་རང་ཨ་ནི་དུ་སུ་སྐད་བཏང་ཅིང་ང་གཉིས་མཉམ་དུ་ལ་དུ་སུ་གྲྭ་སར་ད་ཐོག་མར་འགྲོ་པ་རིན་པོ་ཆེ་དུ་སུ་བཏང་གནང་བ་རེད། ནི། ད་མར་སླེབས་ནས་དེ་ནི་ད། ང་གཉིས་ད་ལམ་ཁ་དེ་མཉམ་དུ་མར་ཁེལ་ཡོད་མ་རེད། ང་སྔོན་ལ་ཆགས་ནི་ཁོ་དེ་གཞུག་ལ་ཁེལ། ནི་ཁོ་གཞུག་ལ་ཁེལ་བྱས་ནས་ད་བྱས་ཙང་ང་གཉིས་ང་ཚོ་གཉིས་ཀ་ལ་ཡ། འགྲོ་ས་འགྲོ་ས་དེ་ད་སེ་ར་ལ་འགྲོ་ས་བཏང་བ་རེད། ཡིན་པ་ཡིན་ནའི་ད་ད་ལྟ་ཤར་རྩེའི་མཁན་རིན་པོ་ཆེ་ཁོ། ནི་ཅིག། ལམ་ཁ་རྗེས་ལ་ཁེལ་ནི་རོགས་པ་མར།

ཨ་ནེ་རྒྱ་དང་གངས་སྐྱིད་དཀར་མཛེས་མཐུ་སྟོབས་ཀྱིས་སོ་སོར་གྱི་ཐུགས་སུ་ཆེད་ཅིང་གཏམ་མ། ཕྱི་ལོ་ཉིས་སྟོང་ལོ་ལ་ཡང་དགེ་བཤེས་དམ་བཅའ་བཞག་ཨ་ནེ་དེ་ནས། ཨ་ནེ་རྒྱུད་ལ་ཡང་ལོ་གཅིག་གི་སྔགས་ཀྱི་སློབ་སྦྱོང་བྱས་ཨ་ནེ་དེ་ནས། རྫོང་ཆོས་སྡེ་གྲྭ་ཚང་ལ་ཡང་ཐིག་བསྡུས་ཚུལ་གཉིས།

ད་དབུ་འཛུགས་གནང་བའི་སྐབས་ལ་ཡང་དེ་སྔོན་ལ་ད་ང་ཚོ་བལ་ཡུལ་ནང་ལ་ད་དགེ་ལུགས་དགོན་ཁག་བཅུའི་ནང་ལ་ཡང་ད་ཅིག་ད་ཀོ་པན་ལ་ད་སློབ་གཉེར་དང་སློབ་སྦྱོང་འདྲ་པོ་ད་གར་གང་འཚམ་གྱི་ཡོད་དེ་ཡིན་ན་ཡང་དགོན་པ་གཞན་རྣམས་ད་ཅིག་སློབ་སློབ་གཉེར་ཡོད་པ་གང་ཞིག་ལ་དེ་ཉམས་དམའ་བ་འདྲ་ཞིག་འདུག་ཆགས་འདུག་ཡོད་རེད་ང་ཚོ་ད་གང་གི་ད་གཙོ་བོ་ང་ཚོ་ད་ལྟ་ཀོ་པན་གྱི་ཨ་ནེ་ཅིག་མཁན་ཟུར་ཞིང་གཤེགས་དམ་པ་ཨ་ལྷུན་གྲུབ་རིག་གསལ་མཆོག་ཁོང་རང་གི་ད་དགོངས་འཆར་དང། ད་ག་ནང་བཞིན་གྱི་ད་ད་ལྟ་ཆུ་བཟང་དགོན་པའི་རྒན་ཚུལ་ཁྲིམས་ལགས་དང། ད་ག་ནང་བཞིན་གྱི་དེ་ནས་ཆུ་བཟང་རིན་པོ་ཆེ་མཆོག་ད་ག་ནང་བཞིན་གྱི་ད་ཀུན་གཟིགས་རིན་པོ་ཆེ་ལ་སོགས་པ་ཁོང་ཨ་ནེ་ཅིག། ང་ཚོ་མང་པོ་ཞིག་ད་དགོངས་འཆར་རྡུང་སུ་བྱས་ང་ཚོ་ཚོགས་འདུ་ཚོགས་བྱས་ནས་ད་གིན་དེ། ཡིན་ལ་ལྷན་ཚོགས་ཞིག་འདུག་གསུངས་མོད་དེའི་ཐོག་ནས་ད་ང་ཚོ་ཤེས་ཡོན་ལྷན་ཚོགས། འདིའི་ཐོག་ལ་ཡ་གཅིག་ཡར་རྒྱས་འགྲོ་ཡག་དང་དེ་འདྲའི། ཡོང་བ་འདུག་ཟེར་ནས་དུང་བ་དེ་འདྲའི་དགོངས་འཆར་འདུག་ཆགས་བྱས་ཨ་ནི་དགོངས་འཆར། བྱུང་བ་གཞིར་བཟུང་གིས་ད་ཚོགས་འདུ་ཚོགས་བྱས་ཨ་ནི་ཚོགས་འདུའི་ས་ནས་ད་ང་ཚོ། ཨ་ནི། ཚོགས་ཡག་གི་ཚོགས་པ་བཟོ་ཡག་གཏན་འཁེལ་འདུག་བྱས་རྗེས་ནི་དེའི་ནང་ལ་ད་ཚོགས་གཙོ་དང་ཚོགས་གཞོན་དང་དྲུང་ཆེ་དང་དངུལ་གཉེར་དང་རྩིས་པ་ལ་སོགས་པ་ད་ཐོག་མའི་མི་སྣ་དེ་གསར་དུ་བསྐོས་བྱས་ནས་ཚོགས་གཙོ་རིམ་པས་ད་འགོ་བཙུགས་བཞིན་འདུག་ཆགས་པ་རེད་ལ།

བ་དེ་དབུ་འཛུགས་གནང་བ་རེད་དེ་ནས་ད་ཉིས་སྟོང་བཅུ་ལ་ཡར་ད་བལ་ཡུལ་གཞུང་ལ་ཡར་ཚོགས་པ་དེ་ཡང་ཚོགས་པ་མཚན་ལྡན་གྱི་དེབ་སྐྱེལ་འདུག་སེ་གནང་བ་རེད་དེ་ནས་ད་འདིའི་རྗེས་ལ་ད་ག་རེ་ཟེར་དགོས་རེད་ཉིས་སྟོང་ད་བཅུ་གཅིག་ལ་ཡར་ད་ནི་འཇང་དགུན་ཆོས་གསར་འཛུགས་གནང་དེ་ནས་ཉིས་སྟོང་ད་བཅུ་གཅིག་བཅུ་གཉིས་བར་དེ་པར་ཡིན་ས་རེད་ད་ད་ཏག་ཏག་ཅིག་ངས་ཞུ་ཐུབ་མི་འདུག་ང་དེ་འདྲས་ཅིག་ལ་ཡར་ད་ང་ཚོ། དགེ་ལུགས་རྒྱུགས་སྤྲོད་ཟེར་གྱི་ད་རྒྱུགས་སྤྲོད་ཆེན་པོ་དེ་ད་དེ་ནས་དབུ་འཛུགས་འདུག་སེ་གནང་ཨ་ནི་སྐབས་དེ་དུས་ད་ཨ་ནི་ང་ཚོ་ད་ཚོགས་གཙོ་དེ་ད་ང་ཚོ་ཚོགས་གཙོ་དང་པོ་དེ་ཨ་ནི་དགེ་བཤེས་ངག་དབང་སྐལ་བཟང་ལགས་ཨ་ནི་ཁོ་རང་གི་ད་ད་ཟེར་ནས་སྨྲས་ནས་འདུག་སེ་རེད་ཨ་ནི་ཁོ་རང་གིས་ད་ཨ་ནི།

དེ་ད་གི་ནི་ལྷན་ཚོགས་དེ་བཙུགས་བྱས་ནས་ད་གཙོ་བོ་དེ་ད་ཤེས་ཡོན་ལྷན་ཚོགས་ཟེར་ཏེ་ད་ཤེས་ཡོན་ཐོག་ལ་ཡར་ད་ཅིག་ག་རེ་ཟེར་དགོས་རེད་ཡར་རྒྱས་གཏོང་ཡག་གི། ཨ་ནི་རིམ་པ་ད་འདུག་སེ་བྱས་པའི་རྩ་ནས་ད་ནི་ད་དང་པོ་དེ་ལ་ཡར་ག་རེ་ཟེར་ན་འཇང་དགུན་ཆོས་དང་ད། རྒྱུགས་སྤྲོད་དེ་མར་བཙུགས་ཡོང་དུས་རྩ་ནས་ཨ་ནི་དགོན་པ་ཁག་གི་ད་ཅིག་སློབ་གཉེར་ཐོག་ལ་ད་རྒྱུགས་སྤྲོད་ཅིག་འགྲོ་དགོས་དུས་རྩ་ནས་དེ་ཡང་དེ་ཚང་མ་མཉམ་དུ་ལ་འགྲོ་དགོས་དུས་རྩ་ནས་དེའི་ཐོག་ནས་ད་ནི་སློབ་སློབ་གཉེར་དེ་རིམ་པས་ཀྱིས་ཞེ་དྲག་གི་ཡར་རྒྱས་འདུག་སེ་ཕྱིན་པའི་རྣམ་པ་ཅིག་འདུག་སེ་བྱུང་ཡོད་རེད་ལ། ད་ནང་བཞིན་གྱིས་ད་ང་ཚོ་འདིའི་ག་རེ་ཟེར་དགོས་རེད། ཚོགས་པའི་ངོས་ནས་ཀྱིས་ད་སྐབས་དང་དུས་ལ་ཡར་ནས་ཅིག་བགྲོ་གླེང་དེ་འདྲ་ཚོགས་གནང་གི་ཡོད་རེད། ད་ནང་བཞིན་གྱིས་ད། ག་རེ་ཟེར་དགོས་རེད། ཚོགས་པའི་ངོས་ནས་ཀྱིས་ད་བར་དུ་ག་རེ་ཟེར་དགོས་རེད། ལས་བྱེད་གཞན་པ་དེ་ལས་ཁྱིམ་པའི་ཀྱི་ད་ཨ་ནི་མི་མང་ལ་ཡར་ནང་ཆོས་གོ་རྟོགས་སྤེལ་ཡག་འདྲ་པོ་འདི་འདྲ་འདུག་སེ་གནང་གི་ཡོད་རེད། ད་ནང་བཞིན་གྱིས་ད་ཚོགས་པ་དེའི་ཐོག་ནས་ད་ང་ཚོ་ད་ལྟ་ཨ་ནི་གྲོང་གསེབ་ཁག་ལ་ཨ་ནི་ནང་ཆོས་ངོ་སྤྲོད་གནང་ཡག་གི་རིམ་པ་དེ་འདྲ་འདུག་སེ་བྱུང་ཡོད་རེད། ད་འདུག་སེ་བྱས་ད་ཨ་ནི་རིམ་པས་ད།

སྙན་པ་བར་སྐབས་དེ་ལ་ད་ང་ཚོ་སློབ་གྲྭ་དང་སྡེ་ཚོ་ཚང་མར་ད་ག་པར་ལ་འདི་ནི་དགོས་མཁོ་ཆགས་འདུག་ན་འདུག་སེ་གནང་ཡག་གི་འདུག་སེ་དུས་ཚོད་ལེན་བྱས་ནས་འདུག་སེ་རེད་ད་ང་ཚོས་ཀྱིས་དེའི་ཐོག་ནས་ད་ནི་ཆོས་ཀྱི་ད་སྦྱིན་པ་ཟེར་བ་རེད་ད་ཆོས་སྦྱིན་ཟེར་བ་རེད་ད་ཅིག་ང་ཚོ་ད་མི་མང་ལ་ཡར་ཆོས་གོ་རྟོགས་སྤེལ་ཡག་རང་བྱས་རྗེས་ད་ཅིག་སྡེ་ཚོ་ལ་ཡང་ཅིག་འགྲོ་མཁན་ལ་སྐུ་ཞབས་དེ་སྐད་དེའ་ཅིག་ཞབས་ལ་སོ་སོ་བཏང་དེ་ནས་ཅིག་གང་ཡང་མ་རེད་ཁོ་རང་ཚོ་ད་ལྟ་སུ་མུ་རིང་ལ་ཡར་ཕར་ཞུགས་བྱས་ནས་ཨ་ནི་ཧུར་ཐག་བར་ཐག་ལྟ་ཚུལ་སློབ་ཁྲིད་འདུག་སེ་གནང་བྱས་ནས་འོ་འདུག་སེ་རེད་ཨ་འདི་ནས་ཁ་སང་ད་བདུན་ཕྲག་གཉིས་གོང་ལ་དེ་ང་རང་ཡང་དངོས་སུ་ཕར་བཅར་བྱས་ནས་ཨ་ནི་ཁོ་རང་ཚོ་ད་ལྟ་ཅིག་སློབ་ཁྲིད་ཀྱི་བརྒྱུད་རིམ་གྱི་ཐོག་ལ་ཅིག་ད་དགོན་པ་དགོན་པ་ལ་དུས་ཚོད་ཅིག་བཏང། དག་ནང་བཞིན་གྱི། ད་དེ་ལས་གྱི་ལྟར་ལོ་གཞོན་པ་དེ་ཚོ་ལ་དུས་ཚོད་ཅིག་དང་ད་ག་ནང་བཞིན་གྱི་སློབ་གྲྭར། སློབ་གྲྭ་ལ་ཡང་དག་དུས་ཚོད་བྱས་ནས། ཨ་ནི་གང་ལྟར་དུས་ཚོད་སྟོང་པ་མེད་པ་ཨ་དེ་འདྲས་ཨ་ནི་བྱེད་དགོས་ཀྱི་རེད་ཟེར་ནས་ད་ས་གནས་ཁོ་ས་གནས་རང་གི་ད་ཅིག། ས་གནས་འགོ་འཛིན་དང་དེ་འདྲས་ཅིག་ད།

དེ་མིན་པའི་ལག་པ་སློབ་གྲྭ་རང་ནས་ད་གཅིག་དུས་ཚོད་ཟུར་དུ་ཞིག་བག་ལེན་བྱས་ནས་དེ་ཅིག་ད་ཞོགས་ཀས་ཡིན་ན་འདྲ་དགོང་དག་ཡིན་ན་འདྲ་དེ་འདྲ་ཅིག་དུས་ཚོད་ལེན་བྱས་ནས་ནི་སློབ་ཁྲིད་གནང་ཡག་གི་འདུག་ས་རེད་ཨ་ནི་དེ་སློབ་ཁྲིད་གནང་ཡག་དེ་ད་གཙོ་བོ་ང་ཚོ་ད་དང་པོ་དེར་ཡག་ད་ཨ་ནི་གཞི་རྩ་དེ་ད་ང་ཚོ་བོད་ཡིག་འབྲི་ཀློག་ཨ་ནི་བསླབ་ཡག་བྱས་འདིའི་ནང་ནས་བལྟས་ན་ད་ང་ཚོ་དེ་ཞལ་འདོན་འདི་འདྲའི་བསླབ་ཡག་བྱས་འདི་དང་འདྲ་བའི་སྒོ་ནས་ད་ང་ཚོ་ཨ་ནི་གཅིག་བློ་སྦྱོང་དང་ཨ་ནི་ལམ་རིམ་ཆུང་ངུ་ལ་སོགས་པ་དེ་འདྲའི་ཨ་ནི་ཞོག་ཆོས་ལ་སློབ་ཁྲིད་གནང་ཡག་ཨོ་དེ་འདྲའི་བྱས་འདིའི་ནང་ནས་ད་ཨ་ནི་གཅིག་ད

ག་རེ་ཟེར་དགོས་རེད། ད་ལྟ་ཆང་རག་བག་མེད་ལ་སོགས་པ་ལོངས་སྤྱོད་ཡ་འདྲ་བོ་དང། དེ་ནས་དེ་གཅིག་གྲོང་གསེབ་ཁག་ནང་ལ་ཡ་གཅིག། ཨ་ནེ་འཁྲུག་འཛིང་མང་པོ་ཡོང་ཡ་འདྲ་བོ་དང། ཨ་ནེ་རྙོག་གྲ་མང་པོ་ཡོང་ཡ་འདྲ་བོ་དང་དེ་འདྲའི་མང་པོ་ཞིག་དེ་སྔོན་ལ་ཡོང་གི་ཡོད་ས་རེད། ད་དེང་སང་དེ་དཔེ་ཞེ་དྲག་གི་ཉུང་དུ་ཆགས། དེ་ཡང་དེ། ད་ལྟ་གཅིག། ད་མི་རིགས་འདི་གའི་དེ་ཚང་མ་ད་ཅིག་ནང་པ་ཡི་རེད་དེ་ཡིན་ན་ཡང་ད་ཅིག་སོ་སོ་གི་ཆོས་ཅིག་ང་ནང་པ་ཡིན་ཟེར་ཡ་ཅིག་ཙམ་ཅིག་མ་གཏོགས་ཅིག་གི་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད། ད་ལྟ་དམར་མཆོད་ཕུལ་ཡ་ལ་སོགས་པ་དང་དེ་ནས་དེ་ནས་ཨ་ནི་ཅིག་ད་ཧིན་དུ་གི་ལྷ་དེ་ཚོ་ཡ་དེ་ཚོ་ལ་ཡ་ཅིག་ཨ་ནི་མཆོད་བྱེད་ཡ་འདྲ་པ་དང་ད་སྐད་གང་ལྟར་ར་མ་ལུག་ཞེ་པོ་ཞིག་དེ་གནང་གི་ཡོད་པ་སྐད་ཆ་འདུག་སྔོན་མ་དང། ཨ་ནི་ད་ད་ད། རྒྱས་དེ་དཔེ་གཙང་མ་འགྲོ་བྱེད་ཆགས་བྱས་ནས་ད་དཔེ་གཙང་མ་ལ་ད་ང་ཚོ་ནང་པ་གཙང་མ་ཡིན་ད་ང་ཚོ་གིས་ཆོས་དེ་ཐོག་མ་ནས་ང་ཚོ་ནང་པ་འདུག་ས་རེད་ཨ་ནི་ད་ཁོ་རང་ཚོ་དེང་སང་གིས་ད་ད་ཁོ་ཚོ་ཚེས་བཟང་དུས་བཟང་ལ་ཡིན་དེ་མིན་ཁོ་རང་ཚོ་ད་མ་ནས་འདི་ནས་ས་གནང་ཡ་འདྲ་བ་དང་ཨ་ནི་ཅིག་ཕྱག་མཆོད་པ་ཨ་ནི་བྱེད་ཡ་ལ་སོགས་པ་དང་དེ་ནི་ཡིན་ཨ་ནི་ཅིག་ཁོ་རང་ཚོ་ལུང་པ་འདི་པ་ལ་ཡ་ཅིག་ཆོས་དོན།

ཨ་ནི་གཅིག་ང་ཚོ་ད་དགེ་བཤེས་གཉིས་གསུམ་སུ་ཡོད་རེད་འདུག་ཟེར་ནས་ནང་ཆོས་ངོ་སྤྲོད་དེ་ག་ལ་ཡག་ཆེད་མངགས་འདུག་ཤ་བཅག་གི་ཡོད་ཨང། ད་ཙུམ་གཅིག་པོ་མེད་པ་བྱས་འདི་ནི་མ་ནེ་པ་ལི་གི་ད་གྲོང་གསེབ་དེ་འདྲའི་ནི་ཁག་མང་པོ་ཞིག་ནི་ད་ཡག་གཅིག་ཉི་མ་གཉིས་སེ་གསུམ་སེ་དེ་འདྲའི་ནང་ཆོས་ངོ་སྤྲོད་འདུག་ཞེས་བྱས་ནས་ཤ་བཏགས་དེ་ཚོ་ལུང་པ་དེ་ཚོའི་ནང་ལ་ཡར་འུར་ནས

སངས་རྒྱས་མཆོག་ངེད་ཀྱིས་གསལ་པོ་ཞེ་དྲག་ཞིག་ཚོར་གྱི་ཡོད་ད་ལྟ་རྣམ་པ་ཚོ་ཚང་མ་ལ་ཨང་དང། ཁྱིམ་ཚང་གཅིག་ནས་ནི་བུ་མང་པོ་ཡོད་པ་ཡིན་ན་དེའི་ནང་ནས་ད་ཆོས་ཞུགས་གནང་ཡ་དེ་ལམ་སྲོལ་ཡོད་པ་ཅིག་གསུངས་སོང་ང་དེ་ཚང་མ་གཅིག་གྱུར་ཡིན་པ་འདྲ་ད་ལྟ་དེང་སང་དེ་ཙུམ་ཁུལ་ལྟ་བུ་རེད་ད་ལྟ་བལ་ཡུལ་ནང་གི་ད་ད་ནང་པའི་གི་ས་ཁུལ་ལྟ་བུ་ལ་ཡ་དེའི་དར་སྲོལ་དང་རིག་གཞུང་དེ

སྔོན་མ་ཡིན་ན་ད་མི་ཚང་གཅིག་ལ་ཡང། ཉུང་ཤོས་ལ་ཡང་བུ་ཨ་ནི་བདུན་བརྒྱད་དགུ་འདི་འདྲ་ཞིག་གྲོང་གསེབ་ཁག་ལ་ཕྲུ་གུ་ཡོད་རེད་ད་དེང་སང་དེ་ནི། ཨ་ནེ་གཅིག་གིས་མི་ཚང་གཅིག་ལ་ཡང་བུ་གཉིས་གསུམ། ད་དེ་ལས་མང་བ་ཞིག་ཡོང་གི་མི་འདུག་བ། དེ་ནས་ད་བུ་དེ།

ད་དཔེ་ཡག་པོ་ཞིབ་རུ་ཆགས་ཚར་འདུག་ན་ཡང་གདན་སར་མར་བཏང་ན་མི་སེར་བཏང་གི་ཡོད་རེད་དགོན་པ་རེ་ཟུང་རེ་ཟུང་ནས་ད་ནི་ད་རྒྱུན་དུ་ད་ང་ཚོ་ད་མིག་དཔེ་བྱེད་ས་དེ་ད་ང་ཚོ་གདན་ས་རང་ལ་རེད་ད་གཅིག་རྒྱུགས་སྤྲོད་གཏང་ཡག་འདྲ་པོ་དང་ད་གཅིག་རྒྱུགས་སྤྲོད་ཀྱི་དྲི་བ་ཡིན་ན་ཅིག་ག་རེ་བཟོ་ཡག་འདྲ་པོ་དང་འཇང་དགུན་ཆོས་བཟོ་ཡག་འདུག་ཚང་མ་ད་མིག་དཔེ་བལྟ་ས་དེ་ང་ཚོ་གདན་སར་ཡ་མིག་དཔེ་བལྟས་བྱས་ནས་ད་འདི་གདན་ས་གི་ད་ནང་བཞིན་བལྟས་ཐུབ་ཀྱི་ང་ཚོ་ཏོག་ཙམ་ཁག་པོ་རེད་དེ་ཡིན་ན་ཡང་ད

དགེ་བའི་བཤེས་གཉེན་དེ་ཡང་འཛོམས་བྱས་ནས་དེ་ནས་ཅིག་དྲི་བ་བཟོ་སྟངས་སྐོར་འདྲ་པོ་དང། ད་ནང་བཞིན་གྱི་དེ་ནས་འཇང་དགུན་ཆོས་ཀྱི་སྐོར་ལ་ཡ། ད་ནས་ཅིག་ག་འདྲ་ག་འདྲ་ཅིག་དམ་བཅའ་བྱེད་ཡ་དང་དེ་ནས་རྩོད་པ་རྩོད་ཡ་དང་དེ་ཚོའི་སྐོར་ལ་ཅིག་དེ་གནང་དགོས་ཡ་དང་ད་དེ་དེ་ཚོ་ཅིག་བཅའ་ཁྲིམས་ཁོ་རང་ནང་ལོགས་ལ་ད་གསལ་དེ་བ་གར་གང་འཚམ་ཅིག་ཡོད་རེད་ལ། དེ་དེ་ད་ཡིན་ན་ནི་ད་ད་འདོད། ད་ང་ཡ་ཚོགས་གཙོ་ཡ་ལངས་ཏེ་བྱས་པ་ལ་ད་ང་ཚོ་ཅིག་གསར་གཏོད་འདྲ་པོ་ཅིག་ག་རེ་ཡོད་རེད་ཟེར་ན།

ཨ་ནི་གཅིག་གཙང་དུ་བཟོ་ཡག་འདྲ་པོ་དང་གད་སྙིགས་དེ་ཚོ་ཡ་གཅིག་སྒྲུག་ཡག་འདྲ་པོ་དང་དེ་འདྲས་ཀྱིས་ང་ཚོ་ལས་གཞི་གཅིག་རྩོམ་གྱི་རེད་ད་ད་ལོ་གཉིས་གསུམ་འགྲོ་བསྡད་ཀྱི་ཡོད་ལ། ད་ལྟ་བལ་ཡུལ་ནང་ལོགས་ལ་ང་ཚོ་ང་རང་སྒེར་ལ་ཆ་བཞག་པ་ན་དགུ་བཅུ་གོ་གྲངས་ན་ཐ་མ་ཁ་ཤས་ཕྱིན་པས་འདི་སྐབས་དེ་བར་ལ། གཅིག་ནང་པའི་མཆོད་རྟེན་ཡིན་པ་གང་ཞིག་ལ་ཡ་འདིའི་ནང་ལོགས་ལ་ཧིན་དྷུའི་གི་ཆོས་བྱེད་ཀྱི་ཡོད་པས་སོ་ར་ནང་པའི་ཆོས་བྱེད་ཀྱི་ཡོད་པས་སོ་ར་གཅིག་དགྲ་ལ་འདྲེ་སྲེས་འགྲོ་བྱེད་ཞེ་པོ་ཅིག་ཡོད་བསྡད་པ་ཅིག་ཡག་རེད་བ་ད་ལྟ་རྣམ་པ་ཚོས་དེ

ཕ་རོལ་གྱི་བདག་ང་ཚོ་གཅིག་ནང་ལོགས་ལ་ཡ་གཅིག་གནས་རྩ་ཆེན་པོ་དེ་གྱིས་ཏེ། ཨ་ནི། ད། སྔོན་མ་དང་བྱས་ན་ད་དེ་དེ་ཤ་ཞེ་དྲག་གི་དྲག་ཏུ་ཕྱིན་པ་རེད་གང་ཡིན་ཟེར་ན། ཨ། གཞོན་སྐྱེས་ཀྱི་ནང་ལོགས་ལ་ཆོས་ལ་དོ་སྣང་ཆེན་པོ་བྱེད། ཡང་དེའི་ནང་ལ་ད་གཅིག་མི་མང་གི་ནང་ལོགས་ལ་ཡང་ད་གཅིག་ཆོས་ལ་ཡ། ད་ང་ཚོ་སངས་རྒྱས་འཁྲུངས་ས་ཀྱི་ལུང་པ་རེད་ཟེར་ནས་ད་ཚང་མས་གི། ད་ནི་ཅིག་གི་ཁོང་ཚོ་ནི་སོ་སོ་གི་སེམས་ལ་ད་ཆོས་ནང་བསྟན་སུ་ཅིག་མི་འདྲ་བ་ཅིག་ཡོད་འདུག་གི་ཟེར་རེད་དེའི་ནང་ནས་ད་གཅིག་སྔོན་མ་ཡིན་ན་ད་ང་ཚོ་དེ་གི་ཅིག་གི་ཧིན་དུ་གི་ཆོས་ཆོས་དང་འདྲེས་བྱས

མཆོད་པའི་རྒྱུ་མཚན་ག་རེ་ཡོད་རེད་འདི་འདི་མཆོད་ན་ག་རེ་ཡོད་རེད་འདི་ཨ་ནི་ཁྱེད་རང་དང་དམིགས་བསལ་གྱི་འདི་གི་བྱིན་རླབས་འདྲ་པོ་ཅིག་ག་རེ་ཡོད་རེད་ཟེར་ནས་ང་ཚོ་དྲི་བ་ཡང་མང་པོ་སྐོར་གྱི་ཡོད་ལོ། བྱས་ཙང་ད་ཁོ་རང་ཚོའི་འདི་ཅིག་ཁོ་རང་ཚོའི་གི་གར་སོང་རེད་ད་ཨ་ནི་ཅིག་གི་ལྷ་ལ་ཡང་ཅིག་མཆོད་འབུལ་གྱི་བཟོ་ལ་དང་ཨ་ནི་ཅིག་ལྷ་གི་ལྷ་གི་རྩ་ནས་དེ་བྱིན་རླབས་ཞུས་པའི་རྣམ་པ་ཞིག་དེ་འདྲ་ཅིག་ཀ་མེད་ནང་དུ་བ། བྱས་ན་ད་ག་ཞེས་ཧ་གོ་ངས་འདི་རྒྱུད་དེ་ཨ་ནི་ག་འདྲ་ག་འདྲ་རེད་ཟེར་ནས་ཚུར་སྐད་ཆ་དྲིས་ཨ་ནི་གཅིག་ཨ་ནི་འདི་མ་བྱས་ན་ག་རེ་ཡོད་རེད་ཟེར་ཡང་འདྲ་པོ་དང་དེ་ནི་ཁོ་རང་ཚོ་གིས་དོ་སྣང་བྱས་བྱས་ནས་འོ་དེ་འདྲས་གནང་གི་འདུག་ཨ་ནི་གནང་བྱས་བྱས་ལ་ད་ང་ཚོའི་འགྲེལ་བཤད་ད་ཆ་ཚང་ཞིག་བརྒྱབ་བཞག་དུས་ཨ་ནི་བྱས་ནི་ད་ཁོ་རང་ཚོ་དེ་གནང་གི་མི་འདུག་བ། འོ་དེ་འདྲས་རེད་བྱས་ལ་ལགས་སོ་ལགས་སོ།

ལྷན་ཚོགས་རང་གིས་དགོངས་འཆར་ད་གཙོ་བོ་གཅིག་དེ་རང་རེད་ལ་ད་གཙོ་བོ་མི་མང་ལ་ཡང་ད་ཆོས་ཀྱི་ཞལ་འདེབས་སྤྲད་སྲི་ཞུ་དེ་གང་ཡིན་ཟེར་ན་ད་གྲོང་གསེབ་མང་པོ་གཅིག་ལ་ཡང་ད་གཅིག་སྤྱི་བཏང་གྲོང་གསེབ་ཙམ་མ་རེད་ད་བལ་ཡུལ་གྱི་ད་མི་མང་མང་ཆེ་བ་སྤྱི་བཏང་མི་ཚང་མང་ཆེ་བ་ད་ག་རེ་ཡོད་ཟེར་ན་ད་ཅིག་མི་ཚང་མི་མང་མང་ཆེ་བ་ད་ཅིག་ཉམ་ཆུང་འདྲ་བ་གཅིག་ཡོད་རེད་ཡིན་པ་ཡིན་ནའི་ད་ཁོང་ཚོ་གཅིག་ཆོས་ལ་ཡང་གཅིག་ལུས་ངག་ཡིད་གསུམ་སྒོ་ནས་ཅིག་སོ་སོ་གིས་ད་ཅིག་དད་པ་དང་དག་སྣང་ཡོད་པ་ཞིག་གང་ཞིག་ལ་ད་ཆོས་བྱེད་སྟངས་དེ་ནི་ཅིག་མ་ཤེས་པ་བྱས་ནས་ད་འདི་འདྲས་ཀྱིས་ད་ཅིག་ཐེ་གཏོགས་གཏོགས་པ་ཅིག་ག་ཚོད་རེད་ལོ་ཏོག་དེ་འདྲས་མང་པོ་ཞིག་ཡོད་དུས་ངས་ད་མང་པོ་ཞིག་བཤད་ད་ད་ལ་འདོགས་སུ་ཡོད་དོ་རེད་ཡིན་ན་ཡང་ད་ཅིག་གནའ་སྔ་མོ་དང་བྱས་པ་ཡིན་ན་ད་ཧ་ཅང་གི་འགྱུར་བ་ཆེན་པོ་འདུག་ཟེར་བཞིན་ཡོད་རེད་ད་གནའ་སྔ་མོ་ཡིན་ན་རྒྱལ་པོ་གིས་གཞུང་ཟིན་པའི་སྐབས་དང་ད་ད་ལྟ་བྱས་པ་ཡིན་ན་ཕལ་ཆེར་ས་དང་གནམ་དུ་འགྱུར་བ་ཡོད་རེད་གང་ཡིན་ཟེར་ན་རྒྱལ་པོ་གིས་གཞུང་ཟིན་པའི་སྐབས་དེ་བས་ཀྱི་དེ་སྔའི་དུ་མ་ལ་ད་བལ་ཡུལ་ད་ཅིག་ཡོངས་ཁྱབ་ལ་ཡང་ད་ཅིག་དམར་མཆོད་ཕུལ་ཡག་གི་ལམ་ལུགས་དེ་མི་སེར་གྱི་དར་ཁྱབ་ཆེན་པོ་ཡོད་རེད་ཧ་ལམ་ཅིག་ད་ལྟ་བལ་ཡུལ་གྱི་ད།

དེ་ཁྲག་གཏོར་བྱས་ནས་དེ་ནས་ཅིག་མོ་འདྲ་ལ་ཏག་ཏག་བཞག་ཟེར་ཡག་རེད་དོ། དེ་འདྲའི་གད་པ་དེ་ཚོ་མང་པོ་ཞེ་བོ་ཞིག་མཐོང་ཡག་ཡོད་རེད་ད། དེང་སང་དེ་འདྲའི་ཁྱོན་ནས་མཐོང་ཡག་ཡོད་མ་རེད་ལ། ཨ་ནི་ཙི་ནང་མི་མང་ཁོ་རང་ནང་ལོག་ནས་ད་ཅིག་སྔོན་མ་དང་མི་འདྲ་བ་ཞེ་དྲག་གི་ད་མི་མང་ཡ་རབས་དང་ད་སྔོན་མ་ཡིན་ན་ཅིག་རྐུ་མ་དང་ཇག་པ་དང་དེ་འདྲའི་དཔེ་ཞེ་བོ་ཞིག་ལབ་བཞིན་པ་ཡོད་རེད། ང་ཚོ་ད་ཅིག་འཕགས་པ་ཤིང་ཀུན་འདྲ་བ་ལ་ཡ་ཨ་ནི་ཅིག་སྐོར་ར་འགྲོ་བ་ཡིན་ནའི་དགོང་དག་ཆུ་ཚོད་དགུ་པ། ནི་འགྲོ་ཡག་ཡོད་མ་རེད་ད་དེ་ཇག་པ་ཡོད་རེད་རྐུ་མ་ཡོད་རེད་ནི་མགོ་སྒང་ལ་གྲི་གཞུས་ནི་མ་རེད་གི་རེད་ཟེར་ཡག་འདྲ་བོ་དེ་འདྲའི་སྐད་ཆ་ཞེ་དྲག་ཡོད་རེད་ད་དེང་སང་ད་ལས་ཆུ་ཚོད་དགུ་པ་མ་རེད་ཆུ་ཚོད་དཔེ་མཚན་མཚན་གང་འགྲོ་བསྡད་ནའི་སུ་གཅིག་གིས་ཨ་ནི་བཀག་རྐྱེན་འདི་འདྲ་གནང་མཁན་ཕལ་ཆེར་གོ་ཡག་པར་ཡོད་མ་རེད་ལ། རྟག་ཏུ་ཆོས་ཀྱི་གོ་རྟོགས་དེ་གིས་ཏེ་སྲིད་ཀར་གང་འཚམ་ཅིག་འདྲ་བ་ཕན་ཐོགས་ཆེན་པོ་ཞིག་ཆགས་མེད་འགྲོ་བསམ་པའི་ང་ཚོ་གི་ད་རེ་བ་རང་ཞིག་འདུག་ལ། ལགས་ལགས་སོ་གོང་དུ་ང་ཚོས་བཀའ་མོལ་ཞུ་ས་དེ་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་ཡིན་དགེ་བཤེས་ལགས་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་གནང་བཀའ་དྲིན་ཆེ་བཀའ་དྲིན་ཆེ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་པར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།